ད་རྐང་འཛིན་དགུ་བསྡུར་བྱས་ནས་ནི་ཁོ་ཚོ་ལ་དཀའ་ངལ་གསུམ་ཅིག་འཕྲད་ཀོ་རེད། ད་ཨར་ཀོ་ལོ་ཇི་དེ་ཚོས་ཀྱིས་ཡང་ཅིག་རྡོ་ལ་བརྐོས་བརྒྱབ་པ་འདི་སྐད་ཆ་ཚང་ཅིག་ཡི་གེ་ཀློག་ཐུབ་ཀོ་རེད་ཞུ་ན་ཡང་དེ་འདྲ་ཡོད་མ་རེད། མང་པོ་ཅིག་ཁོ་ན་ཚོས་ག་རེ་བྱེད་ཀོ་ཞེས་ཡི་གེ་འདི་སྐད་ཅིག་ཀློག་ཐུབ་ཀོ་མ་རེད་མཚམས་རེ་ཁོ་ན་ཚོ་ལ་ཡང་ཅིག་རྡོ་རྙེད་ཀྱོག་དེ་རྡོ་ཆག་ཀྱོག་བྱས་རེད་བ། ད་ངོ་མ་ཨ་ནི་ཅིག་རྡོ་ལ་བྲིས་ཀོ་འདི་སྐད་ཆ་ཚང་ཅིག་ཨ་ནི་ཅིག་ལུག་འགྲོ་ཡ་འདི་སྐད་ཆ་མ་ཆག་འགྲོ་ཡ་འདི་འདི་ལ་བརྟེན་བྱས་ནི་ཅིག་རྡོ་མང་པོ་ཅིག་རེད་བ་ཨར་ཀོ་ལོ་ཇི་དེ་ཚོ་ལ་རྙེད་ཀོ་མ་རེད་ཟེར་བ། ད་འདི་ཚང་མ་ཅིག་གར་ཁོ་ཚོས་ག་རེ་ཞུ་ན་ཁོ་ཚོས་གི་དཀའ་ངལ་འདི་རེད། ད་དཀའ་ངལ་གཞན་པ་དེ་ག་རེ་ཞུ་ན་ཡང་ཅིག། ད་རྡོ་ལ་བརྐོས་ཀྱོག་དེ་ཚོ་ཆ་ཚང་ཅིག་ག་རེ་ཞུ་ན་ཨ་ནི་ཅིག། འདི་དུས་ཚོད་སྐབས་སུ་ལི་ཡ་རྒྱལ་པོ་དེ་ཚོས་ཀྱི་རེད་བ། ཨ་ནི་བྱས་རྗེས་ག་རེ་ག་རེ་བཞག་ཡོད་མེད་འདི་སྐད་ཅིག་ཕ་གིར་བྲིས་ཡོད་རེད་དེ་དང་མཉམ་དུ་ལི་ཡ་ཨ་ནི་ཅིག་ཁོང་ཚོས་ཀྱི་རེད་བ། ཨ་ནི་ལུང་པ་དེ་ལི་ཡ་ཨ་ནི་ཅིག་ཡར་རྒྱས་ག་རེ་ག་རེ་འགྲོ་ཡོད་མེད་འདི་སྐད་ཆ་ཚང་ཅིག་བྲིས་ཡོད་རེད་མ་གཏོགས་པས། འདི་མ་ཡིན་པ་བྱས་ནས་ཨ་ནི་མི་མང་གི་རེད་བ། འཚོ་བ་དངོས་གནས་ག་རེ་མེད་འདི་སྐད་ཅིག་བྲིས་ཡོད་མ་རེད་ཟེར་བ་དཔེར་ན་ཆ་བཞག་ན་མི་མང་དངོས་གནས་བྱས་ནས་ད་རྒྱལ་པོ་འདི་གི་འོག་ལ་ཉམ་ང་འདུག་གས་ཟེར་བ་རྒྱལ་པོ་རྒྱལ་པོ་འདི་གི་འོག་ལ་སྐྱིད་པོ་འདུག་གས་ཟེར་བ་ད་འདི་ཚང་མ་ག་རེ་རེད་ཞུ་ན་ཨ་ནི་ཅིག་ཨར་ཀོ་ལོ་ཇི་ཁོ་རང་ཚོས་གི་རྡོ་དེ་འདྲའི་ལ་བརྐོས་ཡོད་པའི་ཡི་གེ་འདི་འདྲའི་ཅིག་ཀློག་དུས་སྐབས་ལ་དཀའ་ངལ་ག་རེ་ག་རེ་འཕྲད་ཀྱི་ཡོད་མེད་འདི་སྐོར་ལ་རེད་ད་འདུག་ཞི་ནས་ང་ཚོ་སློབ་ཚན་འདི་ཡས་ཚར་བ་བྱས་ཨ་ནི་ད་ཡོང་རྒྱུ་ཡི་ལེ་ཚན་འདི་ནང་ལ་ང་ཚོ་ག་རེ་ཁྲིད་ཡ་རེད་ཞུ་ན་ཨ་ནི་སློབ་ཚན་འདི་གི་ཅིག་སོར་སེར་ཆ་ཚང་ཅིག་ང་ཚོ་ཁྲིད་ཡ་བྱས།